གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མཁན་རྣམ་པ་སྐུ་ཁམས་བཟང་ང་རྡོ་རྗེ་དགྲ་འདུལ་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁ་པར་གྲོས་རེས་ཀྱི་ལེ་ཚན་དེ་འགོ་འཛུགས་བྱེད་རྒྱུ་ཡིན། དེ་རིང་ཁ་པར་གྲོས་རེས་ཀྱི་བརྗོད་གཞི་དེ་ནུབ་ཕྱོགས་སུ་བོད་བརྒྱུད་ནང་བསྟན་གྱི་ཆོས་ཚོགས་ཁག་གིས་ད་ལོ་གཅིག་ནང་གི་ཆོས་ཕྱོགས་བྱེད་སྒོ་གང་གང་ཆེ་བ་ཁག་དང་དུས་ཆེན་ཁག་སྲུང་བརྩི་ཞུ་རྒྱུ་གི་གལ་གནད་གི་སྐོར་ལ་གླེང་རྒྱུ་ཡིན། དེ་རིང་ང་ཚོས་གླེང་མོལ་དེ་གའི་ཆེད་དུ་ད་ལྟ་ཨ་རིའི་སི་ཨེ་ཊལ་ནང་བཞུགས་པའི་སྤྲུལ་སྐུ་ཆོས་དབྱིངས་ཡེ་ཤེས་སམ་བློ་གནས་ཧེ་རུ་ཀ་ལགས་དང་ཨ་ནི་ཨ་རིའི་བོ་སི་ཏོན་ནང་རྟེན་གཞི་བྱས་པའི་གི་བླ་མ་བཟོད་པ་རིན་པོ་ཆེའི་ཆོས་ཚོགས་ཀྱི་འགན་འཁུར་བ་དགེ་བཤེས་ངག་དབང་བསྟན་ལེགས་ལགས་རྣམ་པ་གཉིས་གདན་ཞུ་ཞུས་ཡོད་རྒན་རྣམ་པ་གཉིས་ཁྱེད་དེ་རིང་ང་ཚོའི་ལས་རིམ་ནང་ཕེབས་པར་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ། བཀྲ་ཤིས་བདེ་ལེགས་རྡོ་རྗེ་དགྲ་འདུལ་ལགས། བཀྲ་ཤིས་བདེ་ལེགས་གོ་སྐབས་གནང་བ་ལ་ཐུགས་རྗེ་ཆེ། ང་ཚོས་འདི་འདྲ་ཅིག་བལྟས་བསྡད་དུས་ནུབ་ཕྱོགས་ཆོས་ཚོགས་ནང་ལོགས་ལ་བོད་མི་མང་རུ་འགྲོ་གི་ཡོད་རེད་དེ་དང་མཉམ་དུ་ལ་ད་ནུབ་ཕྱོགས་གི་ཅིག་ཡང་ཅིག་ནང་པའི་རྗེས་འཇུག་པ་དེ་འདྲའི་མང་པོ་ཅིག་ཡོད་རེད་དེ་འདྲའི་དེ་དང་མཉམ་དུ་ལ་ད་ཅིག་ལོ་གཅིག་ནང་གི་ནང་པའི་གི་ཆོས་ཕྱོགས་གི་ད་བྱེད་སྒོ

ད་ལྟ་མ་ཧཱ་གུ་རུ་འབུམ་ཚོགས་ཅིག་འཚོགས་ནས་ད་དགའ་རབ་འགྲོ་གི་ཡོད་ས་རེད། འདི་གི་ག་དུས་ནས་འགོ་ཚུགས་པ་རེད་ད་འདི་གི་ཅིག་མི་མང་ཚོ་ལ་ག་འདྲ་ག་འདྲ་ཅིག་ཕན་རླབས་ཟེར་ན་རེད་མཉམ་ཞུགས་དང་ཚོ་ག་འདྲ་འདྲ་པོ་ཅིག་ཡོང་གི་འདུག་ཅིག་ངོ་སྤྲོད་གནང་རོགས། ལགས་སོ་ལགས་སོ་རྡོ་རྗེ་དགྲ་འདུལ་ལགས། ད་སྤྱིར་བཏང་ད་ད་འདི་ཡི། ཁྱེད་ཀྱི་དྲི་བ་དེ་ལ་ལན་ཐད་ཀར་མ་ཞུས་པའི་སྔོན་དེ་ལ་སྐར་མ་ཁ་ཤས་ཅིག་ཡང་གུ་རུ་འབུམ་ཚོགས་ཟེར་བ་འདི་རྒྱབ་ལྗོངས་འདྲ་བོ་ཅིག་གམ་ཕལ་ཆེར་ངོ་སྤྲོད་བྱས་བཞག་ན་ཡག་པོ་འདུག་དྲན་གྱི་འདུག་ད་ལྟ་སྤྱིར་བཏང་གི་གུ་རུ་འབུམ་ཚོགས་ཟེར་བའི་ཚིག་ཅིག་འདུག་འབུམ་ཚོགས་ཟེར་བ་དེ་སྤྱིར་བཏང་སྤྱིར་བཏང་གི་རྙིང་མའི་ཆོས་ལ་གུ་རུའི་འབུམ་ཚོགས་ཟེར་བའི་ཚིག་དེ་སྔོན་མ་ཕལ་ཆེར་ངས་ཞིབ་ཕྲ་ཞིབ་ཕྲ་མཇལ་མ་མྱོང་ག་རེ་ཟེར་ན་མང་ཆེ་ཤས་སྔོན་མ་ད་རྙིང་མ་གི་ཅིག་བླ་མ་དེ་འདྲ་གི་གསུང་འབུམ་དེ་ཚོ་ནང་ལ་ཡོད་ཡོད་དེ་ལ་ཚོགས་འབུམ་ཟེར་གི་ཚོགས་འབུམ་རེད་བ། གཅིག་གུ་རུ་རིན་པོ་ཆེ་གཅིག་གནས་རྩ་ཆེན་པོ་དང་ཨ་ནི་གུ་རུ་རིན་པོ་ཆེ་དུས་ཆེན་དེ་འདྲ་ལ་ཚོགས་འབུམ་ཕུལ་ཡག་དེ་འདྲ་ཡོད་རེད་དེ་བྱས་ཙང་ཨ་ནི་གཅིག་ཚོགས་འབུམ་ཕུལ་ཟེར་བ་ཚོགས་འབུམ་ཕུལ་ཡག་གི་གཅིག་ཆོ་ག་དང་དེ་འདྲ་ཡོད་བ་མ་གཏོགས་འབུམ་ཚོགས་ཟེར་བ་འདྲ་བོ་གཅིག་ང་ཚོ་དེ་སྒོར་ཞིག་འདོགས་བྱ་བ་དེའི

རྒྱལ་བ་སྐུ་འཕྲེང་ལྔ་པ། རྒྱལ་བ་སྐུ་འཕྲེང་ལྔ་པའི་སྐབས་ནས་ད་ལྟ་འདིའི་རིག་འཛིན་གདུང་སྒྲུབ་ཀྱི་ཆོ་ག་འདི་མཇུག་དེ་ལ་རྒྱལ་བ་སྐུ་འཕྲེང་ལྔ་པ་ནི། ཅིག། དེའི་སྐབས་ཐོག་གི་དབུས་གཙང་གི་ས་གནས་མང་པོ་ཅིག་ལ་འདིར་འཚོགས་དགོས་ཀྱི་ཡོད་པ་འདི་ཧ་ལས་པའི་གནད་འགག་ཆེན་པོ་ཡིན་པ་དེ་འདྲ་ཅིག་གསུངས་པ་དེ་འདྲ་ཅིག་མཇལ་རྒྱུ་འདུག་དེའི་རྗེས་སུ་ད་སྐུ་འཕྲེང་བཅུ་གསུམ་པ་དང་ཁྱད་པར་དུ། སྐུ་འཕྲེང་བཅུ་བཞི་བ་ཆེན་པོ་མཆོག་གི་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་ཐམ་པ་ལོ་དེ་ལ་ཁོང་གིས་ད་ལྟ་གུ་རུ་རིན་པོ་ཆེ་གི་ཐུགས་དམ་གནད་སྐུལ་གྱི་གསོལ་འདེབས་ཅིག་གསུངས་ཡོད་པ་རེད། ཨོ་ཡ་ད་ལྟ་ཧ་ལས་པའི་རྩ་ཆེན་པོ་རེད་དེ་ནང་ལ་ནི་གཅིག་རྒྱལ་ཀུན་མཁྱེན་བརྩེ་ནུས་པའི་སྒྱུ་འཕྲུལ་གར་སྤུ་རྒྱལ་བོད་ཀྱི་འགྲོ་བའི་དཔལ་ཤར་བ་གྲུབ་མཆོག་མཚོ་སྐྱེས་རྡོ་རྗེ་དྲིན་པོ་ཆེར་དེང་འདིར་གདུང་བས་སྐུལ་ལོ་ཐུགས་རྗེས་ཟུངས་སྤངས་རྟོགས་མཐར་ཕྱིན་སྐུ་ལྔའི་བདག་ཉིད་ཀྱི་མཉམ་ཉིད་ཉེ་རིང་འཇུག་པ་མི་མངའ་ཡང།

ག་རེ་ཟེར་དགོས་ཅིག་བླ་མ་ཡི་དམ་མཁའ་འགྲོ་རྩ་བ་གསུམ་རྩ་བ་གསུམ་དང་ང་ཚོའི་བར་དེ་ལ་དམ་ཚིག་ཅིག་ཡོད་རེད་ང་ཚོ་ཅིག་བོད་ཀྱི་ནང་ཆོས་དེ་གསང་སྔགས་ཀྱི་ཆོས་རེད་བ། གསང་སྔགས་ཟེར་བ་དེ་ཉམས་སུ་བླང་བའི་སྐབས་དུས་དེ་ལ་རྩ་བ་གསུམ་བླ་མ་ཡི་དམ་མཁའ་འགྲོ་མེད་པར་འགྲོ་ས་ཡོད་མ་རེད་བླ་མ་ཡི་དམ་མཁའ་འགྲོ་གི་དམ་ཚིག་མང་པོ་ཅིག་ང་ཚོས་ཞུས་ཡོད་བ་རེད་དམ་ཚིག་མང་པོ་ཅིག་ཉམས་ཆག་འགྲོ་གི་ཡོད་བ་རེད་དམ་ཚིག་ཉམས་ཆག་དེ་ཚོ་ཕ་ནི་ཅིག་སུ་ཡིན་ནི་རེད་བ། དེ་ལ་བཤགས་པ་རྒྱག་པ་དང། ད་དེའི་དང་མཉམ་དུ་ད་ཚོགས་ཕུལ་ནས་ཡང་ཚོགས་བསགས་སྒྲིབ་སྦྱོང་ཚོགས་བསགས་པ་རེད་བ་ཡ། ད་གཙོ་བོ་བྱས་ཤིང་འབུམ་ཚོགས་ཟེར་བ་ནི་ཚོགས་བསགས་པ་ཅིག་དང་སྒྲིབ་པ་སྦྱང་བ་གི་དེ་འདྲ་གི་དག་ཅིག་ཆོས་ལུགས་ཀྱི་བྱེད་སྒོ་ཟེར་ན་རེད་ད་རྣམ་དཀར་དགེ་བའི་བྱ་བ་དེ་དག་རྒྱ་ཆེན་པོ་ཅིག་ཡིན་ཙང་ང་ཚོ་ས་གནས་འདི་ལ་ད་དེ་དག་ཅིག་རིམ་པས་ཅིག་འགོ་འཛུགས་ཤིག་ད་ལོ་ཁ་ཤས་རྗེས་ལ་ང་རང་ཡང་ཅིག་ད་ལྟ་ཆོས་ཚོགས་ཆུང་ཆུང་ཅིག་ཡང་ནས་འདུ་བ་ཡོད་བ་རེད་ང་རང་ཡོད་སར་འདུ་བ་ནི་ཡང་འབུམ་ཚོགས་ཚོགས་བ་དེ་འདྲ་ཡིན་ལ། ལགས་སོ། ད་གིན་ཁྱེད་ཀྱིས་ད་ལྟ་འདིའི་སྐོར་ལ་མར་ལོ་རྒྱུས་ཅིག་གསུངས་པ་དེ་དཔེ་མི་སྲིད་ཡག་པོ་བྱུང་སོང། འདི་ལ་ཡང་ཅིག་གུ་རུ་འབུམ་ཚོགས་དང་ཡང་མ་ཧ་གུ་རུ་འབུམ་ཚོགས་ཟེར་ཡ་ཅིག་མ་ཧ་ཟེར་ཡ་ཞིག་གསུངས་ཀྱི་འདུག་དེ་ལ་དགོས་ཡ་གི་རྒྱུ་མཚན་ག་རེ་ཡིན། ཡང་ཅིག་འདི་ཆོས་བརྒྱུད་རིས་མེད་ཐོག་ནས་ཅིག་ཆགས་ཀྱི་ཡོད་རེད་པས། དུས་ཚོད་ངེས་ཅན་ཅིག་ལ་འདི་ཚོགས་དགོས་ཡ་གི་དེ་འདྲའི་གནས་སྟངས་ག་ཆགས་ཀྱི་ཡོད་ན་འགའ་ཞིག་འབུམ་འགྱུར་ཟླ་བ་ཟེར་ཡ་བྱས་ཡོད་འདུག་ཧ་ལམ་མ་གསུངས་ན་ཟླ་བ་གཅིག་གི་ནང་ལོགས་ལ་ངེས་པར་དུ་དེ་ཡང་ཅིག་ཚོགས་དགོས་ཡ་གི་དེ་འདྲའི་བསམ་ཚུལ་འདྲ་པོ་ཅིག་ཡོང་གི་འདུག་ལགས།

ཨ་རིན་པོ་ཆེས་གསུངས་སོང་དེ་ལས་དམིགས་བསལ་ཞུ་ཡ་མི་འདུག་ད་ནམ་རྒྱུན་ང་ཚོ་སེ་ར་འདྲ་བོ་ཡིན་པ་ཡིན་ན་གཙོ་བོ་ཡི་དམ་རྟ་མགྲིན་དང་འབྲེལ་བའི་ཐོག་ནས་ཡང་ཅིག་ཡང་ཚོགས་འཁོར་བཏང་ཡག་དང་ནི་དེ་འདྲའི་ཡང་ཤུགས་ཆེན་པོ་ཅིག་ནམ་རྒྱུན་ལྟར་ལུགས་སྲོལ་ཡོད་རེད་དེ་དང་འབྲེལ་བའི་ཐོག་ནས་ད་ལྟ་སེ་ར་བྱེས་པའི་ཆོས་ཚོགས་ཡོད་ས་ད་དཔེར་ན་ནིའུ་ཡོག་ལྟ་བུ་རེད་ཐའེ་ཝན་དང་དེ་འདྲའི་རྒྱལ་ཁབ་ག་བ་ན་དེ་མུ་མཐུད་ནས་ཡང་དེ་འདྲའི་ཚོགས་བསྡད་པ་ཡོང་གི་འདུག་བྱས་ད་ལྟ་ཡི་དམ་རྟ་མགྲིན་འདི་གཙོ་བོ་ཅིག་ད།

ཨ་ནི་ཕྱི་རྒྱལ་སུའང་དེ་མཉམ་དུ་ཡ་ད་དེ་སངས་རྒྱས་སྟོན་པ་དང་ཅིག་གསེར་འོད་དམ་པའི་མདོ་དང་དེ་འདྲའི་མང་པོ་ཞིག་ཡང་ཕར་འགྱུར་ཞིག་དེ་ཚོ་མཉམ་དུ་བྱས་ད་དེ་འདྲའི་གི་ཡང་ང་ཚོ་ཆོས་ཕྱོགས་ཀྱི་མཛད་རིམ་ཆེན་པོ་ཅིག་བྱས་ཡོད་རེད་ད་ད་བར་ན་ཅིག་ཡང་ད་ད་བོད་ཟླ་དྲུག་པའི་ཚེས་པ་བཞི་ང་ཚོ་ཆོས་འཁོར་དུས་ཆེན་འཁེལ་གྱི་ཡོད་རེད་དེའི་སྐབས་དེ་ལ་ཡང་ཅིག་ད་དེ་དང་འབྲེལ་བའི་ཡང་གཅིག་ཆོས་ཕྱོགས་ཀྱི་ཅིག། ཚོགས་ཚོགས་ཡག་འདྲ་བོ་རང། ཡང་གཅིག་ད་དེ་བ་ཅིག་ག་རེ་ཡིན་ན་ཡང་དེ་འབྲེལ་བའི་ཡང་ག་དེ་ན་ད་མ་ཆེ་བ་ཅིག། ཨེ་ད་ན་ཅིག་གི་ད་ང་ཚོ་ཅིག་བོད་ཟླ་དགུ་པའི་གི། ཨ་ནི་ཉི་ཤུ་གཉིས་དེ་ད་ལྷ་བབས་དུས་ཆེན། དེ་ང་རང་གི་བསམ་ཚུལ་འགྲོ་བའི་ནི་ད་ཅིག་དང། ཕྱོགས་གཅིག་ནས་འདི་བ་ལ་ཅིག་ཆོས་ཕྱོགས་ཀྱི་མཛད་རིམ་འདི་དོ་གལ་ཅན་དེ་ད་ང་ཚོ་གྲྭ་པ་བླ་མ་གིས་འགན་གཙོ་འཁུར་དུ་གི་རེད། ད་གྲྭ་པ་བླ་མ་འགན་འཁུར་མཁན་མེད་པ་ན་དེང་སང་ཅིག་ད་ང་ཚོ་བོད་པའི་ཆོས་ཚོགས་ན་དེང་སང་ཅིག།

ད་ཅིག་དེ་འགྱུར་བ་ཞིག་བཏང་སྟེ་ང་ཚོ་ཕ་མའི་གི་བཀའ་དྲིན་དྲན་སྲོལ་གྱི་དུས་ཆེན་དེ་འདྲའི་ཅིག་སྲུང་བརྩི་བྱས་དེ་དང་མཉམ་དུ་ཁ་ན་བཏགས་ཏེ་ལྷ་བབས་དུས་ཆེན་ཟེར་ཡ་དེ་ཡང་མང་ཚོགས་དེ་པར་ལ་ཡང་ཅིག་ནང་པའི་གིས་ང་རང་ཚོ་ཆོས་ཕྱོགས་ཀྱི་མཛད་སྒོ་དེ་པར་ཡང་ཅིག་སྦྲེལ་ཏེ་བཏང་བཞིན་འདུག་དེ་འདྲ་མ་བྱས་ན་ང་ཚོ་དཔེར་ན་གྲྭ་པ་བླ་མ་མེད་སའི་གི་ས་ཁུལ་བས་ན་ང་ཚོ་བལ་བས་ཀྱི་ཅིག་ནམ་རྒྱུན་མཛད་རིམ་སུ་པར་ཆས་བཏེགས་ཏེ་མྱོང་འགྲོ་བ་ཆགས་འགྲོ་བ་འདུག།

ད་དེའི་སྒྲོལ་མ་བསག་ཡ་དེ་ང་ཚོ་ས་གནས་འདི་གཅིག་པོ་མ་ཡིན་པ་ཅིག་ས་གནས་མི་མང་སོགས་གཙོ་བོ་བེ་རི་སོགས་དེའི་ག་ལ་ད་ཕྱི་རྒྱལ་གྱི་ཆོས་པ་དོ། དེ་མཉམ་དུ་ང་ཚོ་བལ་དང་རྒྱ་གར་དང་ད་བོད་དུ་བ་ནས་སྒྲོལ་མ་བསག་མཁན་མང་པོ་ཡོད་ར་ཉིག་ཤག། དེ་རིགས་ཀྱི་གྲངས་ཐོ་ཚང་མ་རུག་རུག་བྱས་རྗེས་མཇུག་དུབ་དེ་བསྡོམས་ནས་ཡ་རྐྱང་པོར་མི་བྱེད་པ་ཕུལ་གྱི་ཡོད་ད། ག་གེ་ལོ་འདི་ན་ལ་ད་ས་གནས་འདི་གི་འགན་བཞེས་ནས

འབུམ་ཚོགས་འདི་ཚོགས་སྟངས་དེ་ག་འདྲི་འདྲ་བོ་ཅིག་རེད་ད་ད་ལྟ་ཅི་ཆ་རྐྱེན་འདྲ་བོ་ཅིག་ག་རེ་ག་རེ་ཚང་དགོས་ཡོད་རེད་ཁྱེད་རྣམ་པ་ཚོ་ཕེབས་ཀྱི་ལ་ད་ཅི་འབུམ་ཚོགས་ཚོགས་ནས་ཡུན་རིང་པོ་ཅིག་འགྲོ་གི་འདུག་མི་མང་མཉམ་ཞུགས་བྱས་ནས་དེ་ཚོ་གི་ད་འབུམ་ཚོགས་ག་རེ་རེད་འབུམ་ཚོགས་ཟེར་ཡ་དེ་ད་ཅི་ག་རེ་འདྲ་བོ་ཡིན་མིན་ཡག་པོ་ཅིག་འདྲེ་ཧི་ཁོ་རང་ཚོ་ལ་བརྗེད་པ་འདྲ་བོ་དེ་འདྲི་ཡོང་གི་ཡོད་རེད་པས་ཨ་ནི་ད་ལྟ་དེ་མི་མང་ཚོ་གི་མཉམ་ཞུགས་དེ་ག་འདྲི་འདྲ་བོ་ཅིག་ཡོང་གི་འདུག་དེའི་ཐོག་ལ་ཡང་ཅིག་གསུང་རོགས་བྱེད་ད།

ཡང་ས་གནས་ཁ་ཤས་ལ་གུ་རུའི་འབུམ་ཚོགས་འཚོགས་པ་ཡིན་ན་ད་ལྟ་རིག་འཛིན་འཇའ་ཚོན་སྙིང་པོ་དཀོན་མཆོག་སྤྱི་འདུས་ཟེར་བ་ཅིག་ཡོད་རེད། དེ་འདྲ་རིགས་ཀྱི་ཕྱག་དཔེ་མ་འདྲ་བ་དེ་འདྲ་ཅིག་བེད་སྤྱོད་གནང་བ་ཞིག་འདུག་ད་གང་ལྟར་ཀྱང་གུ་རུ་རིན་པོ་ཆེའི་འབུམ་ཚོགས་དེ་མ་ཚོགས་སྔོན་དེ་ལ་རབ་བྱུང་བ་ཡིན་ན། བླ་མ་ཚད་ལྡན་ཅིག་གིས་གུ་རུ་རིན་པོ་ཆེ་གི་དབང་བསྐུར་ནས་རེད་བ་དབང་དེ་ཐོབ་དགོས་པ་དེ་གལ་ཆེན་པོ་རེད་གསང་སྔགས་ཀྱི་འགྲོ་སྟངས་རེད།

མི་མང་ཉུང་ལ་མ་ལྟོས་པའི་གི་མང་ཆེ་བ་ཅིག་ཏོག་ཙམ་ཅིག་བྲེལ་བ་ཚ་པོ་འདྲ་བོ་ཅིག་རེད་དེ་ཤོད་དེ་ཡིན་ནའི་ད་ཅི། ཆོས་ཕྱོགས་ཀྱི་བྱེད་སྒོ་དེ་ཚོ་ཡ་ནང་ཆོས་ཀྱི་རིག་གཞུང་དང་འབྲེལ་བ་ཡོད་པ་གནད་འགག་ཅིག་ཆགས་སྡོད་ཀྱི་ཡོད་ར་མི་རབས་གསར་པ་དེ་ཚོ་ལ་བརྒྱུད་སྤྲོད་དང་ངོ་སྤྲོད་བྱེད་ཡག་གོ་དེ་གནད་འགག་ཅིག་ཆགས་སྡོད་དུས། ད་ང་ཚོ་མི་རབས་འདྲ་བོ་ཅིག་ན་བས་ན་ད་ད་ལྟ་ང་རང་ཚོའི་ལོ་ཚད་ཅིག་ཅིག་ད་དེ་གི་རྒན་པ་ཅིག་ད་གཞོན་པ་ཅིག་རོ། ད་ང་རང་ཚོའི་མི་རབས་རྒན་པ་དེ་ནང་ལ་ཡོད་མཁན་གྱི་མི་ཚང་ཡིན་ན།

ད་ལྟ་མི་རབས་རྒན་པ་དེ་ཚོ་གི་དོ་སྣང་ཆེ་བ་དང་ཨ་ནི་མི་རབས་གཞོན་པ་དེ་ཚོ་གི་ཡང་ཅིག་ཏོག་ཙམ་ཅིག་དུས་ཤོར་ཟེར་ན་རེད་སྣང་མེད་སུ་འགྲོ་གི་ཡོད་པའི་གི་དེ་འདྲི་ཅིག་གསུངས་ཡོད་དུས་དེའི་འོག་ང་ཚོའི་ད་ད་ལྟ་ཀྱི་ས་གནས Washington DC དེ་ལ་ཡང་ཅིག་མི་རབས་རྒན་པ་དེ་ཚོ་གི་དོ་སྣང་མང་ཆེ་བ་ཅིག་དང་ཡང་གཞོན་པ་དེ་ཚོ་གི་ད་ཅིག་སུ་ནང་མི་ཆ་ནི་དང་སྤུ་གུ་དེ་ཚོ་གི་ཡང་ཅིག་དེ་ཙམ་ས་ཅིག་གི་དོ་སྣང་ཡོང་གི་མེད་པ་དེ་ཡང་ཅིག་ད་ད་ནང་ང་ཚོའི་མི་རབས་བརྗེ་པོ་བརྗེས་འགྲོ་གི་རེད་བ་ལ།

ད་ལྟ་ཕ་མེས་ཀྱི་ཆོས་ལུགས་སྤྱི་དང་ཆོས་ལུགས་ཀྱི་རིག་གཞུང་དེ་ལ་ཅིག་དོ་སྣང་ཆུང་རུ་འགྲོ་བ་མི་རབས་གསར་བ་འདི་ཚོ་དོ་སྣང་ཆུང་རུ་འགྲོ་གི་ཡོད་བ་དེ་ད་དངོས་གནས་རེད་ཤག་བོད་པ་དེ་དེ་ལས་མ་འདས་པ་རེད་རེད་བ་བོད་ནང་ལ་ཏོག་ཙམ་དྲག་འདུག་ཅིག་བྱས་ན་དེ་བོད་ནང་ལ་བལྟས་པ་ཡིན་ན་རྒྱ་གར་དང་བལ་ཡུལ་དེ་ཚོ་དེ་ས་ནས་ཁག་པོ་ཡིན་གྱི་རེད་བསམ་གྱི་འདུག

དུས་ཚོད་མང་པོ་ཅིག་ཐད་ཀར་དུ་སོ་སོ་གི་མིག་གི་མཐོང་བ་ཡོད་པ་ཨམ་ཅོག་གི་ཉན་ཡ་ཡོད་པ་ཅིག་ལག་ལ་ཟིན་ཡ་ཡོད་པ་ཅིག་སོ་སོ་གི་མི་ཚེའི་སྐྱེལ་ཡ་ལ་ཅིག་འབྲེལ་བ་ཡོད་པ་འདྲ་བོ་ཅིག་མཐོང། ཨ་ནི་ཆོས་ལུགས་ཀྱི་རིག་གཞུང་ཟེར་བ་མང་པོ་ཅིག་སྤྱིར་བཏང་གི་ཅིག་ཅིག་ག་རེ་ཟེར་དགོས་ར་ཅིག་སྐྱེ་བ་སྔ་ཕྱིའི་རྣམ་གཞག་དང་ལས་རྒྱུ་འབྲས་དང་ལྷ་དང་ཅིག་སྲུང་མ་ཡ་ཅིག་ལྐོག་གྱུར་འདྲ་བོ་ཅིག་ཡིན་ཙང་ཅིག་དེ་ཙམ་ཅིག་ད་ལྟ་ཅིག་མ་ཤེས་ན་ར་འགྲིག་གི་འདུག་ཅིག་ཆོས་ལུགས་མེད་ན་འགྲིག་གི་འདུག་བ་ཁུ་སུམ་བཟང་པོ་དེ་ཤར་གི་འདུག་བ་རེད་བ། དེ་བྱས་ཙང་ཨ་ནི

ལགས། ལགས་སོ་རྒན་གསུངས་ནང་བཞིན་ཅིག་ད་ལྟ་ནུབ་ཕྱོགས་ཀྱི་ནང་ཆོས་ཐོག་ལ་དོ་སྣང་ཤུགས་ཆེན་པོ་ཡོད་མཁན་ནི་ནང་ཆོས་ཀྱི་སློབ་གཉེར་བྱེད་མཁན་དེ་ཚོ་གིས་ང་ཚོའི། ཅིག་བོད་པའི་རིག་གཞུང་དུ་ཆོས་ཕྱོགས་དང་འབྲེལ་ཡོད་ཀྱི་རིག་གཞུང་རྩ་ཆེན་པོ་དེ་དངོས་གནས་དྲང་གནས་ནུབ་ཕྱོགས་ཀྱི་མི་མང་གི་སེམས་ཁམས་ལ་ཕན་ཡག་གི་དེ་འདྲ་རེད་འདུག་ཨ་ནི་ད་ལྟ་མི་ག་ཚོད་ལས་ནས་དེ་ཕར་སྤེལ་ཐུབ་ན་ཡག་པོ་འདུག་ཨ་ནི་དེ་དང་མཉམ་དུ་ལ་ཅིག་བོད་ཤར་ཕྱོགས་ཀྱི་མི་རིགས་དང་དཔེར་ན་བོད་པ་དེ་ཚོ་ཡིན་པ་ཡིན་ནའང་ཅིག་དེ་ཚོ་ཐོག་ལ་ལྷོད་གཡེང་འགྲོ་གི་འདུག་ལགས

ཅིག་ཡང་ཅིག་ད་ལྟ་ནུབ་ཕྱོགས་ནང་ལོགས་ལ་ཅིག་ཆོས་ཚོགས་ཁག་གི་གནང་སྟངས་འདུ་འཛོམས་མང་ཆེ་བ་ཅིག་རྒྱ་གར་བལ་ཡུལ་དེ་ཚོ་ནང་གི་དགོན་སྡེ་ཁག་གི་གནང་ཡ་གི་ག་རེ་ཡིན་མིན་དེ་སྤྱད་དུ་མ་དེ་འདྲ་ཅིག་གནང་དགོས་ཡོད་རེད་པས་མི་མང་དང་སྤྱི་ཚོགས་དེ་ཚོ་ལ་བསྟུན་མཁན་དང་ཁོང་ཚོ་ལ་ཡང་ཚུར་འགུག་ཐབས་ཀྱི་ཐོག་ནས་ཁོ་རང་ཚོ་ལ་ཡང་ཅིག་ཏོག་ཙམ་བཟོ་བཅོས་བྱེད་དགོས་ཡ་དང་ཏོག་ཙམ་ཅིག་འགྱུར་བ་གཏང་དགོས་ཡ་དང་དེ་འདྲ་གི་ཐོག་ནས་གནང་ཕྱོགས་དང་དེ་འདྲ་གནད་འགག་རེ་བ་གས་གཟིགས་གི་ཡོད་ན་མེད་ན། དེ་ཁྱེད་རང་དྲི་བ་དེ་དཔེ་གནད་འགག་ཅིག་ལབ་སོང། ད་ང་དེ་རིང་དྲན་གྱི་ཡོད་རེད་དཔེ་བཞག་ན་ད་གིན་ངས་ཅིག་ཞུས་ཡིན་པ། དཔེར་ན། ད་དགུ་པའི་ལྷ་བབས་དུས་ཆེན་ཡིན་པ་ཡིན་ན་ང་ཚོ། ད་དྲང་པོ་བྱས་ན་ང་ཚོ་ཅིག། ད་གྲྭ་བ་དགོན་པ་ཆོས་ཕྱོགས་ཆོས། ག་རེ་ཆོས་ཚོགས་ཡོད་ས་གི་ས་གནས་མ་ཡིན་ན། ཕལ་ཆེར་ང་ཚོ་བོད་པ་ཚོས་དགུ་པའི་ལྷ་བབས་དུས་ཆེན་ག་དུས་ཡིན་པ་ཕལ་ཆེར་དྲན་གྱི་ཡོད་མ་རེད། ད་འཁོར་ཡུག་གི་ཆ་ནས་དཔེར་ན་ང་ཚོ་ད་ཨ་རི་ཡིན་ན་ང་ཚོ Thanksgiving ཟེར་ཡ་ད་དེ་ཚོ་ཡིན་ན། ད་རྒན་བྱིས་ཚང་མ་གིས་ཧ་གོ་གི་རེད་དེ་ལ་གྲ་སྒྲིག་གི་བྱེད་ཀྱི་ཡོད་རེད། བྱས་ཙང་ཅིག་ད་ལྟ་ཁྱེད་རང་གི་ལབ་པ་ནང་བཞིན་ཅིག་རྒན་བྱིས་བར་མ་འགྲོས་གསུམ་ཚང་མ་དེར་མཉམ་ཞུགས་ཅིག་བྱེད་སོ་སོ་གི་ཅིག་ཆ་ཤས་ལེན་ཅིག་བདེ་བོ་སྟབས་བདེ་བོ་ཅིག་བྱེད་པ་ཡིན་ན་ཨ་ནི་ངས་ཏན་ཏན་གི་ཡང་དེ་ལ་དོ་སྣང་ཡོང་བ་ཕན་གི་འདུག་དེ་བྱས་ན་ད་ངས་དྲན་གི་ཡོད་རེད་དཔེར་ན་ལོ་གཞུག་མ་གཏོགས་ང་དེ་འདྲའི་ད་ལོ་གཞུག་མ་ད་ལོ་འདྲེ་ཞོག་དཔེར་ན་དགུ་པའི་ལྷ་བབས་དུས་ཆེན་ད་བ་ལ་ད་དེ་རིང་ང་ཚོ་གི་ཡང་ཕ་མའི་གི་བཀའ་དྲིན་དྲན་ཆོག་གི་དཔེ་ང་ཚོ་ཕྱི་རྒྱལ་ལ་ཨ་མས་བྲིས་ཏེ

ཨ་ནེ་ཁྱེད་རང་ད་ང་རང་སྐྱེས་ནས་ད་ལྟ་བར་ཁྱེད་རང་བཀའ་དྲིན་ཆེན་པོ་ཡིན། དེའི་གི་ཆེད་དུ་ཡང་ཨ་ནེ་ཕ་མ་ལ་ཅིག་རྔན་པ་བྱེད་ཆོག་ལ་མ་དེ་རྔན་པ་འདྲ་བོ་ཁྱེར། དེ་བྱས་ཙང་སྤུ་གུ་ཚོ་ལ་ཡང་ཁོ་རང་ཚོ་ཅིག་བྱས་ཡོད་བསམ་པ་རེད། ཡང་ཕ་མ་ཚོ་འོ་ད་ཅིག་བྱས་གི་འདུག་བསམ་པ་ཞིག་དེ་བྱས་ན་མར་རྒྱུན་མཐུད་ཐུབ་པ་ཡིན་ན་ང་ཚོ་ཏན་ཏན་ཞིག་ཅིག་ཕན་ཐོགས་ཀྱི་རེད་འདུག་དེས་ན་ཅིག་ད་ང་ཚོ་འདི་པར་འཚོགས་འཚོགས་དེ་བ་ཅིག་ང་ཚོ་ད་ལྟ་ཅིག་དམིགས་བསལ་གི་ད་འདི་པར་སྐྱེས་དེ་གའི་བོད་རིགས་མང་ཆེ་ང་ཚོ་བོད་ཡག་པོ་ཤེས་གི་མ་རེད

ཡང་ཅིག་ཞབས་བརྟན་ཕྱོགས་འདྲ་གཅིག་པོ་མ་ཡིན་པ་ཅིག་དེ་དང་འབྲེལ་ནས་ཅིག་བྱས་ཏེ་དེ་འདྲ་བྱེད་དགོས་ས་རེད་ད་དེ་བྱས་ཡོད་ས་རེད་བསམ་གྱི་འདུག་ལགས། ལགས་སོ། ད་འདི་གནད་འགག་ཞེ་པོ་ཅིག་རེད་འདུག་ཁྱེད་གསུངས་ནང་བཞིན་ཅིག་ང་ལ་དཔེ་བཞག་ན་ཕྲུ་གུ་ཆུང་ཆུང་གཉིས་ཡོད་རེད་ལོ་བཅུ་གསུམ་ལྟ་བུ་དང་བཅུ་ལྟ་བུ་ཞིག་ཡོད་རེད་ཁོ་རང་གཉིས་ཀྱིས Thanks Giving དང Christmas དང་ནི་དེ་འདྲའི་གི Halloween ལབ་ཡ་དང་དེ་འདྲ་ལ་ཅིག་སླེབས་ཡོང་དུས་ཅིག་སེམས་ནང་ནས་ཅིག་དངངས་སྐྲག་འདྲ་བོ་ཟོན་ལ་རེད་ཚོར་བ་ཤུགས་ཆེན་པོ་ཞེ་པོ་ཅིག་ཡོད་པ་ད་དེ་སྲུང་བརྩི་ཡག་པོ་ཅིག་མ་ཞུས་ན་མཐའ་མེད་ཀྱི་དེ་འདྲའི་གི་ཅིག་ཨོ་དེ་རེད། བཟོ་ཡོང་གི་འདུག་ད་ཅིག་དགའ་ལྡན་ལྔ་མཆོད་ལབ་ཡ་དང་འབུམ་ཚོགས་ལབ་ཡ་དང་ཨ་ནི་ད་ལྟ་ཅིག་ས་ག་ཟླ་བ་ཟེར་ཡ་དེ་ཚོ་ད་ཁྱོན་ནས་སྣང་བ་ལ་ཁྱོན་ནས་ཤར་གི་མི་འདུག་ཨ་ཅིག་ག་རེ་ཡིན་མིན་ད་ཅིག་ཤེས་ན་ཏན་ཏན་འདི་བརྒྱ་ཆ་བརྒྱ་ཐམ་པ་ཕ་མ་གི་ཅིག་འཐུས་ཤོར་དང་ཕ་མ་ཚོ་གི་ཅིག་ཡག་པོ་ཅིག་ནི་ལམ་སྟོན་དང་ཨ་ནི་ཁོ་རང་ཚོ་ལ་སྐུལ་ལྕག་མ་ཐོབ་ཡའི་གནད་འགག་དེ་འདྲ་འདྲ་བོ་ཅིག་ཆགས་སྡོད་ཀྱི་རེད་སྤྲུལ་སྐུ་ཡེ་ཤེས་ལགས་ད་ད་ལྟ་འདི། ཆོས་འཆད་ཀྱི་གོང་ལ་ཅིག་གསུངས་སོང་སོ་ཆོས་ཕྱོགས་ཀྱི་ཡང་ཅིག་མཛད་སྒོ་དེ་ཚོ་བོད་རིགས་སྤྱི་མཐུན་ཚོགས་པ་གི་ཅིག་ལོ་གཅིག་གི་མཛད་རིམ་དེ་ནང་ལོགས་ལ་ཞེ་དྲག་ཡང་ཅིག་མ་ཐེབས་པ་འདྲ་པོ་ཆོས་ཕྱོགས་དེ་ཡང་ལོགས་སུ་ཅིག་ཆོས་ཚོགས་ཁག་གི་རང་འགན་ཁུར་དེ་ཡོད་པ་དེ་ཕྱོགས་གཅིག་འདི་བལྟས་པ་ན་ཅིག་སྐྱོན་ཆེན་པོ་འདྲ་པོ་ཅིག་དང། ཨ་ནི་ད་ལྟ་དེ། ཅིག་གཞོན་སྐྱེས་དེ་ཚོ་མང་ཆེ་བ་ཅིག་འདི་འདྲའི་ནང་ལོགས་ལ་མཉམ་ཞུགས་དང་ནི་དགོན་སྡེའི་དུས་ཆེན་འདི་ཚོ་ཡང་ཅིག་ངོ་སྤྲོད་ཡག་པོ་དང་ཁོ་ཚོ་ལ་ཕར་ཆེར་གྱི་རྒྱུ་མཚན་ཞིག་འདི་འདྲ་ཤེས་ཐུབ་ཡག་གི་དེ་གོ་སྐབས་འདྲ་པོ་ཅིག་ག་འདྲ་འདྲ་པོ་ཅིག་ལེན་ཡག་ཡོད་ན་དེ། ད་དེ་བོད་པའི་རིག་གཞུང་གི་ཆ་ཤས་གལ་ཆེན་པོ་ཅིག་ཆགས་བསྡད་ཡོད་རེད་བ་ལ།

ད་ད་ད་ཅི། ཁྱེད་རྣམ་པ་ཚོ་ཆོས་ཚོགས་ཅིག་ཆགས་སྡོད་ཀྱི་ཡོད་རེད། ཨ་ནི། ད་ཆོས་ཚོགས་གཅིག་པུ་མ་རེད་ནུབ་ཕྱོགས་ལ་ཡོད་བསྡད་པའི་གི་དགེ་བཤེས་དང་སྤྲུལ་སྐུ་དང་ཨ་ནི་རིན་པོ་ཆེ་ཚང་མ་གི་ཅིག་ཏན་ཏན། འགྲོ་དོན་སྒྲུབ་ཡག་གི་ཆེད་དུ་འགན་ཅིག་ཡོད་རེད་དེ་བཞིན་དུ་ཆོས་ཚོགས་ཁག་གི་ད་ཅིག་འགན་འདི་ཚོ་གཙོ་བོ་དེ་ག་རེ་འདྲ་པོ་ཅིག་ཆགས་ཀྱི་ཡོད།

ཆོས་ཤེས་མཁན་ཡིན་ཟེར་ཅིག་ད། ཕྱོགས་གཅིག་ལ་བསྡད་མ་བསྡད་པ་ཅིག་བོད་པའི་སྤྱི་ཚོགས་ནང་ལ་མ་ཡོང་ཅིག། ད་ཅིག། སོ་སོ་ཅིག་ཆོས་དང་མཐུན་པའི་ཡ། ཅིག་གང་བྱེད་ཅིག་ལས་ཀ་ག་རེ་བྱེད་ད་གང་ཅིག་གང་བྱེད་ག་རེ་ཅིག། བྱེད་བྱེད་བྱེད་དགོས་ན་ཞེ་དྲག་དཔེ་གནད་འགག་མཐོང་གི་འདུག། དེ་བས་ན། ང་རང་ཚོ་བོད་པའི་སྤྱི་ཚོགས་ཀྱི་ཆ་ནས་ནམ་རྒྱུན་སྤྱིའི་ཆ་ནས་ཅིག་གྲྭ་པ་བླ་མ་ཅིག་གི་བསླབ་བྱ་ན།

དེ་ཡང་གཅིག་ད་མི་རིགས་གང་ཅིའི་སུ་དང་སུ་གང་ཅིའི་སོ་སོ་ལ་གཅིག་རེ་བ་རྒྱག་མཁན། ཆོས་ཕྱོགས་ཀྱི་རེ་བ་རྒྱག་མཁན་ཡིན་ན་ཅིག་ད་དད་པ་ཅིག་ག་རེ་བའི་རེ་བ་ཅིག་བུ་རྒྱག་མཁན་ད་དེ་བྱེད་དགོས་པ་དེ་ང་ཚོ་དཔེ་མི་མཚོན་པའི་གནད་འགག་ཆེན་པོར་མཐོང་གི་འདུག་དཔེ་དེ་འདྲས་བྱས་པ་ན་དཔེར་ན་ད་ལྟ་ང་ཚོ་ཡག་པོ་བསམ་བློ་ཞིག་བཏང་བ་ན་ང་ཚོ་རྒྱ་གར་རེད་ད་ག་བ་ཡིན་པ་ན་ཅིག་སློབ་གྲྭ་ཁག་རེད་དགོན་པ་ཁག་རེད་ཅིག་ཕྱོགས་གཅིག་ནས་དཔལ་འབྱོར་གྱི་ཅིག་རྒྱབ་སྐྱོར་བྱེད་མཁན་ཐུབ། ཡོང་ས་གཙོ་བོ་དེ་ང་ཚོ་མ་རྩ་ནི་དེ་ང་ཚོ་ད་ཆོས་ཚོགས་ཁག་ནས་ཆོས་ཕྱོགས་ནས་ཀྱང་ཡོང་སྡོད་ཀྱི་རེད་ང་ཚོ་རིས་མ་ཅིག་བླ་མ་བླ་ཆེན་རྣམ་པ་ཕྱི་ལོགས་ལ་ཕེབས་དེ་གི་འབྲེལ་བ་བྱས་དེའི་རྗེས་ནས་ཚོགས་པ་ཁོ་རང་གི་ཆེས་ཐ་མ་ནི་ཚོགས་པ་དེ་གི་བརྒྱུད་ནས་ཡང་མི་སྒེར་སོ་སོ་གི་ཡང་ཅིག་སྦྱིན་བདག་འཚོལ་ཡ་རེད་དེ་འདྲའི་ཏན་ཏན་ཡོང་གི་རེད་བྱས་ཙང་ད་ང་ཚོ་གི་ཅིག་ཆོས་ཕྱོགས་ཀྱི་ལག་ཆ་ད་ང་རང་ཚོ་ནོར་བུ་ཡོད་བསྡད་པ་དེ་ནི་ཅིག།

ལགས་སོ་ལགས་སོ། ལགས་སོ། སྤྲུལ་སྐུ་ཡེ་ཤེས་ལགས་ད་ད་ད་དེ་རིང་ང་ཚོས་ཅིག་ཞུ་ཡས་དེ་ལོ་གཅིག་ནང་ལོགས་ལ་ཅིག་ཆོས་ཕྱོགས་ཀྱི་བྱེད་སྒོ་དེ་ཚོ་ག་འདྲ་སེ་སྤེལ་གི་ཡོད་མེད་ཨ་ནི་དེ་ཚོ་གི་གནད་འགག་འདྲ་པོ་ཅིག་ཞུ་གི་ཡོད་རེད། ཨ་ནི་ཅིག་ཆོས་ཕྱོགས་ཀྱི་དུས་ཆེན་དེ་ཚོ་གི་བརྒྱུད་བྱས་ནས་ཨ་ནི་ད་ཅིག་ནང་ཆོས་ངོ་སྤྲོད་དང། ཅིག་འདི་གི་ཡང་ཅིག་བོད་མི་ཚོ་ལ

ལགས་སོ། ད་ད་ལྟ་དེ། སྤྱི་ཚོགས་ཀྱི་ཐོག་ལ་ཁ་ཡོད་ལག་ཡོད་ཀྱི་ཐོག་ནས་ཞབས་ཞུ་འདྲ་པོ་ཅིག་ག་རེ་ཞུ་ཡ་ཡོད་རེད་ད། འདི་ག་འདྲ་ཡིན་ན་ཡང་ཅིག་དེ་སྔོན་ལ་བོད་ཕུལ་གྱི་བླ་སྤྲུལ་དང་དགེ་བཤེས་ཟེར་ན་རེད་ཨ་ནི་སྐུ་ཞབས་དེ་ཚོ་གིས་ཅིག་ཨ་རིའི་ནང་ལོགས་ལ་བཙོན་པ་དེ་ཚོ་ལ་ཨ་ནི་ཅིག་ཁོ་རང་ཚོ་ལ་རོགས་ཕན་གྱི་ཆེད་དུ་བཙོན་པ་དེ་ཚོ་ལ་ཡང་ཅིག་བཀའ་མོལ་ཞུ་གར་འགྲོ་བ་དང་ཨ་ནི་ཁོ་རང་ཚོ་ལ་ཡང་ཅིག་གཏམ་བཤད་སྤེལ་ཡ་འདྲ་པོ་དང། དེ་འདྲའི་གི་ཅིག་སྐད་ཆ་གོ་རྒྱུ་འདུག་དེ་ནང་བཞིན་ཅིག་རྒྱ་གར་རྡོ་རྗེ་གདན་ལ་ད་ནས་ཁྱེད་རང་ང་ཚོའི་གསར་འགྱུར་བརྒྱུད་ལམ་ཤེས་རྟོགས་བྱེད་པ་ཡིན་ན་ཡང་ཅིག་བོད་པའི་གི་དགེ་འདུན་པ་གཅིག་གི་རྒྱ་གར་གི་མི་ཚང་སྐྱོ་པོ་དེ་འདྲས་ལ་ཡང་དཔེ་དེ་རོགས་པ་བྱས་ནས་སློབ་གྲྭ་དེ་འདྲའི་ཁག་གསུམ་བཅས་ཀྱི་གསར་རྒྱག་བྱས་བཙུགས་པ་ད་དེ་འདྲའི་གི་ཐོག་ནས་ལོན་འོང་གི་འདུག་ཨ་ནི་ད་ད་སྤྱིར་བཏང་ད་ཅིག་ན་བཟའ་ཅིག་གོན་མཁན་ཅིག་ཡིན་དུས། ང་ཚོའི་གི་ཚོར་བ་ང་ཚོའི་གི་སེམས་པའི་ནང་ལོགས་ལ་ད་ཁྱེད་རྣམ་པ་ཚོ་ལ་ཅིག་ཁྱིམ་ཚང་ཡོད་མ་རེད་ཕར་ལྟ་དགོས་ས་ཚུར་ལྟ་དགོས་ས་སུ་གཅིག་ཡོད་མ་རེད་ཁྱེད་རྣམ་པ་ཚོ་སོ་སོ་རང་ད་ཅིག་འགྲོ་དོན་ཆེད་དུ་རང་སྒྲུབ་མཁན་གྱི་དེ་འདྲའི་གི་ཅིག་རེད་བསམ་ས་ཀྱི་ད་མང་པོ་ཅིག་ལ་ཚོར་བ་ཡོད་རེད་ད་ཅིག་ན་བཟའ་གྱོན་ནས་དེ་འདྲ་ཅིག་ཡིན་པས་དེ་ཁྱེད་རྣམ་པ་ཚོ་ཀྱི་ཡང་ཅིག། འདོན་པ་འདོན་པ་དང་ཨ་ནི་སྤྱི་ཚོགས་འཚོ་བའི་དུས་གཅིག་པུ་ཙམ་མ་ཡིན་པར་སྤྱི་ཚོགས་ནང་གི་ཁ་ཡོད་ལག་ཡོད་ཀྱི་དཀའ་ངལ་ག་རེ་འདུག་དེ་ཚོའི་ཐོག་ལ་སེལ་ཐབས་ཀྱི་ཆེད་དུ་མདུན་ལ་མ་མངོན་ནས་དོན་ནས་གཅིག་ཞབས་ཞུ་སྒྲུབ་ཡས་ཀྱི་དེ་ཐོག་ལ་དགོངས་བཞེས་འདྲ་པོ་ཅིག་གནང་པ་འདྲ་པོ་བྱུང་ཡོད་ན་མེད་ན་དེ་སྒྲུབ་ཐུབ་ཡས་ཀྱི་དེ་འདྲ་ཡིན་ན་མིན་ན། སྤྲུལ་སྐུ་ད་ལྟ་དེ་དགེ་བཤེས་ངག་དབང་ཡེ་ཤེས་ལགས་གཅིག་གསུང་རོགས་ཞེས་ཨ་ནི་དེ་སྤྲུལ་སྐུ་ལགས་གཅིག་གསུང་རོགས་ཞེས། ཡོད་དེ་ཏན་ཏན་ཡོང་གི་འདུག་དཔེར་ན་ད་ང་འདྲ་བོ་ན།

ད་ང་འགྲོ་ས་དེ་ནང་པ་དང་དེ་ནས་ཆོས་བྱས་ནས་མེད་མཁན་གྱི་མི་ཞིག་རེད་ད་དེ་ལ་ང་སྐད་ཆ་བཤད་འགྲོ་གི་ཡོད་རེད། ད་ངས་དེར་སྐད་བཤད་ཙང་ལ་དང་པོ་ཕ་གི་ཀླད་པ་དང་ངན་པ་ངན་དུ་ཅིག་ད་ང་ཅུང་ཆེ་བ་མ་བལྟ་བར་གསལ་ཐོ་ཅིག་ཅིག་ཅིག་ད་སྨན་ཁང་ཡག་པོ་ཡོད་རེད་ཁྱེད་རང་དྲག་གི་རེད་དེ་འདྲའི་སྐད་ཆ་དེ་ཁུ་བྱུག་བྱུང་འགྲོ་གི་མི་འདུག་ཨ་ལས་དང་པོ་ཕར་ཅིག་ཁོ་རང་ཚོ་སྐད་ཆ་དེ་ཉན་དེ་ནས་ང་རང་ཚོ་ནང་ཆོས་གི་ཅིག་བསླབ་བྱ་དེ་ནང་ཆོས་དེ་བཤད་པ་མ་ལབ་པར་ཅིག་ཁོང་ཚོར་ཅིག་སེམས་ཁམས་དང་དེ་ནས་ཕར་བཤད་བྱས་ན། དང་པོ་ཁོ་རང་ཚོ་སྐད་ཆ་ཚུར་ཁྲིད་དེ་ནས་ངས་ཕར་བཤད་ཚེ་བས་ག་ལ།

ཆེད་ལས་རང་གི་མང་པོ་ཞེ་བོ་ཅིག་ཡོད་དེ་ཡོད་རེད་ཨ་ནི་དེ་ཡི་ཡང་མཚམས་མཚམས་ལ་མི་སོ་སོ་སོ་སོ་ཅིག་རང་སྲོག་བཅད་ཡ་འདྲ་བོ་དང་དེ་འདྲའི་གི་ཅིག་དཔེ་མི་སྲིད་གི་ད་ཅིག་སེམས་ཁམས་སེམས་ཁམས་དང་འབྲེལ་བའི་ཐོག་ལ་དཀའ་ངལ་འདི་དཔེ་མི་སྲིད་གི་ཤུགས་ཆེན་པོ་རེད་དེ་ཡོད་སྤྲུལ་སྐུ་ཡེ་ཤེས་ལགས་འདིའི་ཐོག་ལ་ཁྱེད་ཀྱིས་ཅིག་གསུང་རོགས་ཞེས་ད་ད་ད་ད་ཅིག་སྤྱི་ཚོགས་རང་གི་ཞབས་ཞུ་གི་ཐོག་ལ་ཡང་ཅིག་གནང་ཡ་དང་ཨ་ནི་ཅིག་འོས་མཚམས་འདྲ་བོ་ད་ག་རེ་འདྲ་བོ་འཛུགས་གི་འདུག་འགའ་ཤས་ཅིག་གི་ཡང་ཅིག་དཔེར་ན་ཨ་རི་ནང་ལོགས་ལ་བསྡད་ཡི་འདུག་བ་ལ

ཅིག་གནད་དོན་མང་པོ་ཅིག་ལ་རྦད་དེ་ཡིད་ཐང་ཆད། ཨ་ནི་དེ་འདྲའི་གི་གོ་སྐབས་ཧི་པི་མང་པོ་ཡོད་པ་དེ་ཚོ་ལ་ཆོས་གསུངས་ནས་གོ་སྐབས་དེ་འདྲའི་གི་ཟིན་བྱས་ཨ་ནི་ཁོང་རང་གི་རྗེས་འཇུག་པ་མང་པོ་ཞེ་བོ་ཅིག་འཕེལ་བ་དེ་འདྲའི་གི་གནས་སྟངས་ལ་སོགས་པ་འདུག་ཨ་ལ་ཨ་ནི་ད་དུང་ད་ལྟ་དེ་དགེ་བཤེས་ངག་དབང་ལགས་ཅིག་གསུང་རོགས་ཞེས་ད་ལྟ་ད་ཅིག་གལ་ཆེ་ཤོས་ང་ཚོས་ཀྱི་དེ་རིང་གླེང་ཡག་དེ་དེ་རེད་འདུག་ཞོ་རེད་ད་ནུབ་ཕྱོགས་ལུང་པ་གི

ད་དུང་ཁྱེད་ཀྱིས་དེ་སྐོར་ལ་ག་རེ་འདྲ་བོ་བྱས་སོང་ཡང་ན་སྤྱིར་བཏང་ནུབ་ཕྱོགས་ནང་ལོགས་ལ་བོད་མི་ཚོ་གི་ཡང་ཆོས་མ་དགོས་པ་མ་རེད་ང་ཚོའི་སེམས་ཁམས་དང་གང་ཅིའི་ཐོག་ལ་དཀའ་ངལ་དང་སྡུག་བསྔལ་ཡོད་པ་དེ་གཅིག་མཚུངས་རེད་དེ་ཁྱོད་ཀྱི་དེ་ད་ནུབ་ཕྱོགས་ནུབ་ཕྱོགས་སྤྱི་ཚོགས་དང་ཡ་གཅིག་མ་འདྲ་བ་ཡིན་དུས། ཏོག་ཙི་ཅིག་འཐུས་ཤོར་ཟེར་ན་རེད་ལྷོད་གཡུག་འདྲ་བོ་འགྲོ་ཡིན་དུས་འདི་མི་འགྲོ་ཡག་གི་ཐོག་ལ་ག་འདྲ་འདྲ་བོ་ཅིག་གནང་དགོས་ཀྱི་འདུག་གནད་འགག་དེ་ཅིག་གསུང་རོགས་ཞེས།

དེ་འདྲའི་བྱས་པའི་སྐབས་ལ་ད་ཅིག་ཕྱི་རྒྱལ་ཚོ་ཅིག་གཟབ་སྤེན་པ་ཉི་མ་ག་དུས་ན་ཅིག་ཆོས་ཕྱོགས་མཛད་སྒོ་བྱས་ཅིག་ད་ནང་ཆོས་ངོ་སྤྲོད་བྱེད་བསྡད་པའི་སྐབས་ལ་དེ་བོད་པ་ཚོ་སྐོར་ར་ཅིག་རྒྱག་ད་ཕྱི་རྒྱལ་ཚོ་རེད་འདུག་ཟེར། ད་སོ་སོ་འདི་དེ་ལ་ས་མཚམས་ཡོག་མ་རེད། ཕྱི་རྒྱལ་ལ་ཡོད་འདུག་བོད་པ་ལ་ཡོད་འདུག་མི་འདུག་བོད་པ་ཚོ་ཁོ་རང་ཁོ་རང་ཟེར་ཨོ་ཕྱི་རྒྱལ་ཚོ་ལ་རེད་ཟེར་ཁོ་རང་ཕྱིན་ནས་དེ་གི་ཁོ་ཡུལ་དེ་ལ་ཆོས་ཉན་འགྲོ་མ་བྱས་པ་འགྲོ་ཟེར་སྐོར་ར་ཅིག་རྒྱབ་ནས་འགྲོ་ཤག་ཟེར་དེ་གི་ལྟ་བ་དེ་ཏན་ཏན་རང་མི་དེ་བོད་པ་ཚོ་ཀོ་དེ་མ་སོང་ན་བོད་པ་ཚོ་སོ་སོ་སོ་ཀོ་ཀེ་ལ་དེ་བྱས་འགྲོ་འདུག་ད་ད་ལྟ་ད་ནི་ཁྱེད་རང་གི་ཅིག་གསུངས་སོང་དཔེར་ན་ཕྱི་རྒྱལ་དཔེར་ན་ད་ང་ཚོ་ནང་ཆོས་ལ་དོ་སྣང་བྱེད་མཁན་ལ་ཡང་དཔེར་ན་ད་བརྒྱ་ཆ་བརྒྱ་ནས་ཕར་ཕྱིན་བརྒྱ་ཆ་དྲུག་ཅུ་ཙམ་ཞིག་ད་ཁོ་ཅིག་དངོས་གནས་ཅིག་སེམས་ཀྱི་དཀའ་ངལ་དང་ཨ་ནི་ཅིག་ད་གནས་སྐབས་ཀྱི་དཀའ་ངལ་གྱི་སྒོ་ནས་ཡོང་གི་ཅིག་ཡོད་རེད། ད་བརྒྱ་ཆ་བཞི་བཅུ་ཙམ་ཞིག་དངོས་གནས་ནང་ཆོས་ལ་ཅིག་ཤེས་ནས་དད་པ་ཐོབ་པ།

ཆོས་ཕྱོགས་མཛད་སྒོ་བྱེད་པའི་སྐབས་ལ་ག་དུས་ན་ད་ཆོས་ཚོགས་གཉིད་སད་པའི་ཞབས་བརྟན་རྐྱང་རྐྱང་འདོན་ནི་ཅིག་བདེ་རྩ་གཅིག་བདེ་བ་མ་ཡིན་པ་ཅིག་དེའི་བར་ལ་ཅིག་ཚང་མར་ཅིག་བྱས་ཡོད་ཟེར་འགྲོ་ཡང་ཅིག་དཔེ་ཆ་ཀློག་པ་ཡིན་ན་དབུ་མཛད་དེ་དབུ་མཛད་དེ་ཀྲ་ཀྲ་ཀྲ་ཀྲ་ཀློག་ཡག་མ་ཡིན་པ་ཅིག་ད་ཤོག་གྲངས་ག་པར་འདུག་དེ་ཡང་ག་ལས་ཅིག་མི་ཚང་མས་གོ་ཡ་ཡོད་པ་ཅིག་ཡང་ནི་འཛམ་ནས་བཞག་འོ་དེ་འདྲ་བྱས་ན་ཕྲུ་གུ་ཚོ

ལགས་སོ་ལགས་སོ། ཐུགས་རྗེ་ཆེ། དེ་རིང་ང་ཚོའི་ད་དུས་ཚོད་དེ་ནང་བརྩི་ཚང་བྱ་དགོས་ཁེལ་སོང། འདིར་ང་ཚོའི་ཀྱི་ནུབ་ཕྱོགས་སུ་བོད་བརྒྱུད་ནང་བསྟན་གྱི་ཆོས་ཚོགས་ཁག་གིས་ད་ལོ་གཅིག་ནང་གི་ཆོས་ཕྱོགས་ཀྱི་བྱེད་སྒོ་གལ་འགངས་ཆེ་བ་ཁག་དང་དུས་ཆེན་ཁག་སྲུང་བརྩི་ཞུ་རྒྱུ་གྱི་གནད་འགག་གི་སྐོར་ལ་གནས་ལུགས་ཞུས་པ་ཡིན། ཨ་རིའི Seattle ནས་སྤྲུལ་སྐུ་ཡེ་ཤེས།